བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་རང་བཙན་ཡིན་པའི་ངོས་འཛིན་ཡོང་ཡ་གཅིག་དང་གཉིས་ནས་བོད་རྒྱའི་དཀའ་རྙོག་དེ་ད་ལྟ་ཡིན་པ་ཡིན་ན་སེལ་མེད་པའི་དཀའ་རྙོག་ཅིག་ལ་ཡ་ཨ་མི་རི་ཀའི་གི་གྲོས་ཚོགས་ངོས་ནས་ངོས་འཛིན་ཡོང་ཐུབ་ཡ་གི་ལམ་ཁ་དེ་འདྲའི་ཞུ་ཡ་རེད་ད་འདི་ང་ཚོ་རྒྱལ་ཁབ་གཞན་པ་མང་པོ་ཅིག་ནང་ལོག་ལ་ཡ་ཨ་ནི་འབད་བརྩོན་ད་ག་ཚོད་ཐུབ་ཐུབ་ཅིག་བྱེད་དགོས་ཡ་གི་གནས་སྟངས་དེ་ཆགས་བསྡད་གི་ཡོ་རེད་ཞེས་ནས།

ཡིན་ནའང་ཁེ་ན་ཌའི་ངོས་ནས་སྨྲ་བརྗོད་རང་དབང་དང་ཞི་བའི་ངོ་རྒོལ་བྱེད་མཁན་ཚོ་སྲུང་སྐྱོབ་བྱེད་ཀྱི་ཡོད་སྐོར་གསུངས་ཡོད་པའི་གནས་ཚུལ་དང་འབྲེལ་བ་ཡོད་པ་རེད་ལ། རྒྱ་གར་གྱི་སྲིད་བློན་མཆོག་ནས་དེའི་ཐད་ཡོངས་གྲགས་ཀྱི་སྐྱོན་བརྗོད་ཡང་བྱས་ཡོད་པའི་རྐྱེན་གྱིས། ད་རེས་ཁེ་ན་ཌའི་ཚོང་འབྲེལ་སྐུ་ཚབ་ཚོགས་ཆུང་དེ་རྒྱ་གར་ནང་ཡོང་རྒྱུར་ཕྱིར་འགྱངས་བྱས་ཡོད་པ་རེད།

བྱང་ཨ་ཧྥེ་རི་ཁའི་རྒྱལ་ཁབ་ལི་བྷི་ཡ་གི་ནང་ལ་ཆུ་ལོག་བརྒྱུགས་ནས་མི་གྲངས་ལྔ་སྟོང་ལྷག་ཙམ་ཞིག་འདས་གྲོངས་སུ་སོང་ཡོད་པ་དང། མི་ཁྲི་གཅིག་ལྷག་ཙམ་ཞིག་གར་སོང་ཆ་མེད་དུ་གྱུར་ཡོད་པ། རང་བྱུང་རྐྱེན་ངན་ཚབས་ཆེ་གི་འོག་ལ་འདས་གྲོངས་སུ་གྱུར་མཁན་ཚོ་གི་ཁྱིམ་མི་ཚོ་དང། གནོད་འཚེ་ཕོག་མི་ཡོངས་ལ་ཐུགས་གསོ་ཡི་གསུང་འཕྲིན་ཞིག་བསྩལ་གནང་ཡོད་པའི་གི་ནང། གོང་ས་མཆོག་གིས་ངོས་ཀྱི་ཤེས་རྟོགས་བྱུང་བར་ལི་བྷི་ཡ་གཞུང་དང་རྒྱལ་སྤྱིའི་ཚོགས་སྡེ་ཁག་གི་ངོས་ནས་གང་ཐུབ་ཀྱིས་གནོད་འཚེ་ཕོག་པའི་གི་མི་རྣམས་ལ་ངལ་གསོའི་རོགས་རམ་དང་རྐྱེན་ངན་ཞི་འཇམ་དུ་གཏོང་བཞིན་ཡོད་པ་ལ་རྗེས་སུ་ཡི་རང་དང་བསྔགས་བརྗོད་མཛད་ཡོད་པ་འཁོད་ཡོད་པ་རེད། ཡང་བོད་ཀྱི་སྤྲུལ་སྐུ་ཡང་སྲིད་ངོས་འཛིན་ཞུ་རྒྱུ་གི་ཐད་ལ་ལོ་རྒྱུས་ཀྱི་ཐོག་རྒྱ་ནག་ལ་ཐེ་ཇུས་མེད་པའི་སྐོར་སྤྲུལ་སྐུ་ཡི་ལམ་ལུགས་ལ་ཞིབ་འཇུག་གི་དེབ་ཞིག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནས་འདོན་སྤེལ་གནང་ཡོད་པ་རེད། དེབ་དེའི་ནང་དོན་དང་འབྲེལ་ནས་སྤྲུལ་སྐུ་ཡི་ལམ་ལུགས་དེ་བཞིན་ཆོས་ཕྱོགས་ཀྱི་བྱ་སྒོ་ཞིག་ཡིན་པ་ལས་ཆབ་སྲིད་དང་འབྲེལ་བ་མེད་པའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་འགྲེལ་བརྗོད་གནང་ཡོད་པ་རེད།

ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་རྒྱ་ནག་གི་ལས་དོན་ལྷན་ཁང་གིས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱས་པའི་བྱ་སྤྱོད་ལ་ཉན་ཞིབ་གནང་བའི་ཐོག་བཅར་ནས་བོད་གཙོས་པའི་གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་གཞི་རྩ་ཡི་རང་དབང་བརྩོན་ལེན་བྱེད་མཁན་གྱི་ཐོག་ལ་དྲག་གནོན་བྱས་པའི་བྱ་སྤྱོད་སྙན་སེང་ཞུས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད།

བོད་མིའི་རང་དབང་ལ་དམ་དྲག་ཇེ་ཆེར་གཏོང་བཞིན་ཡོད་ཟེར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ནས་འགྲེལ་བརྗོད་གནང་ཡོད་པ་རེད། ཡང་སྐབས་དེ་དུས་ལྷ་ས་ཁུལ་དུ་ཉེན་རྟོག་མི་སྣ། ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་མངགས་གཏོང་དང་དོགས་ཟོན་དྲིལ་བསྒྲགས་ས་ཚིགས་ཉིས་སྟོང་ཉིས་བརྒྱ་བདུན་ཅུ་དོན་བརྒྱད་བཙུགས་ཡོད་པ། མང་ཚོགས་ཀྱི་ཁྲོད་དུ་སྔོན་འགོག་སྔ་འགྱངས་ཉེན་ཁ་གསར་སྒྲུག་སྒྲིག་འཛུགས་བྱས་པ་དང་རྒྱ་ནག་གཞུང་གི་སློབ་གསོ་དང་དྲིལ་བསྒྲགས་ཡིག་ཆ་ཆིག་ཁྲི་ཉིས་སྟོང་བདུན་བརྒྱ་བཅུ་ལྷག་ཙམ་ཞིག་བཀྲམ་ཡོད་པ་དང་བདེ་འཇགས་ལ་ཉེན་ཁ་འཕྲད་སྲིད་པའི་གི་མི་སྣ་ཉིས་བརྒྱ་དྲུག་ཅུ་རེ་གསུམ་ལ་ཞིབ་བཤེར་བརྟག་དཔྱད་དང་དེ་བཞིན་ཁྲིམས་འགལ་གི་མི་བཅུ་གཉིས་འཛིན་བཟུང་བྱས་ཡོད་པ་སོགས་རྒྱ་ནག་གཞུང་གིས་བརྗོད་ཀྱི་ཡོད་པ་རེད། ཡང་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས་ཟླ་བ་འདིའི་ཚེས་བཅོ་ལྔ་ནས་བཅུ་བདུན་གྱི་བར་མདོ་ལྷོ་ཡི་མཛོད་དགེ་རྩྭ་ཐང་དུ་དཔལ་དུས་ཀྱི་འཁོར་ལོ་དབང་ཆེན་ཐེངས་དང་པོ་གནང་བཞིན་ཡོད་པ་ལྟར། ད་རེས་དུས་འཁོར་དབང་ཆེན་ཞུ་བར་ཡོང་མཁན་མདོ་ལྷོའི་ཁུལ་གྱི་ས་གནས་འདྲ་མིན་གཙོས་བོད་ཀྱི་ས་གནས་ག་ས་གང་ནས་དད་ལྡན་པ་མི་གྲངས་འབུམ་གཅིག་ལྷག་ཙམ་ཞིག་འདུ་འཛོམས་བྱུང་ཡོད་པ་ས་གནས་ཀྱི་འབྲེལ་ཡོད་ཚོ་ནས་བཤད་བཞིན་ཡོད་པས། མི་ཚོགས་འདུ་འཛོམས་ཆེན་པོ་དེ་གིས་རྙོག་འཛིང་གི་རིགས་ཡོང་སྲིད་པ་ལ་དོགས་པ་ཟས་ནས།

མིའི་འཇིག་རྟེན་གྱི་ཁམས་སུ་དར་ཁྱབ་བྱུང་བའི་རིག་པའི་གནས་སྣ་ཚོགས་ཤིག་ཡོད་པ་ཐམས་ཅད། འགྲོ་བ་མིའི་རིགས་ཀྱི་འཚོ་གནས་ལ་མཐུན་རྐྱེན་སྒྲུབ་པའི་ཆེད་དུ་དམིགས་ཡོད་པ་དེ་ཡིན་མོད། ད་དུང་རིག་གནས་དེ་དག་གིས་ཁྱབ་མ་ཐུབ་པའི་དུས་དང་གནས་སྐབས་མང་པོ་ཞིག་ལྷགས་ནས་ཡོད་པར་མ་ཟད། ཕྱི་ལུས་ཀྱི་བདེ་ཚོར་ཁོ་ན་ལ་དམིགས་པའི་རིག་གནས་དེ་དག་གིས་ནང་སེམས་ཀྱི་དཀའ་སྡུག་ལ་དེ་ཙམ་གྱི་ཕན་ནུས་འབྱུང་ཐུབ་ཀྱི་མེད་པའི་དབང་གིས། གོང་ས་རྒྱལ་དབང་མཆོག་དགུང་ལོ་གཞོན་དུས་ནས། མིའི་སྤྱི་ཚོགས་ལ་ཁ་ཡོད་ལག་ཡོད་ཀྱི་ཕན་པ་སྒྲུབ་པའི་ཕྱིར་དུ། དགོངས་གཞིགས་ཇི་སྙེད་ཅིག་མཛད་པའི་འབྲས་བུ་མཐར་ཐུག་པ་དེ་ནི། ཕྱི་ལོགས་ནས་ཚུར་སྒྲིག་སྟེ་ཡོང་བ་ཞིག་མ་ཡིན་ཞིང། ཆོས་ལུགས་དང། རིག་གནས་གང་ཞིག་ལ་དད་མོས་དང། ཉམས་ལེན་ཞུ་བའི་སྟོབས་ཀྱིས། སེམས་རྒྱུད་ལ་བསྐྲུན་པ་ཞིག་ཀྱང་མིན་པར། མི་རྣམས་སྐྱེས་ཙམ་ཉིད་ནས། སེམས་རྒྱུད་ན་ལྷན་སྐྱེས་སུ་ཡོད་པའི། བྱམས་པ་དང་བརྩེ་བ་དེ་དག། ལྷན་དུ་ཡོད་པ་གང་ཞིག་ལ། མི་ཕལ་མོ་ཆེར་དེ་དག་སྣང་ལ་མ་ངེས་པའི་ཚུལ་དུ་ཡོད་པ་དང། མང་པོ་ཞིག་གིས་ནི་དེ་དག་ལ་བསམ་བློ་ཙམ་ཡང་གཏོང་གི་མེད་པར། ཕྱི་ལོགས་ཀྱི་ཟས་གོས་གནས་མལ་ལ་སོགས་པའི་དངོས་པོ་ཇི་ཙམ་ཡར་རྒྱས་སུ་བཏང་བ་དེ་ཙམ་གྱིས་མིའི་དཀའ་སྡུག་ཐམས་ཅད་གཙང་སེལ་བྱ་ཐུབ་པའི་འབད་བརྩོན་བྱས་དང་བྱེད་ཀྱི་ཡོད་ན་ཡང། མིའི་སྤྱི་ཚོགས་ཀྱི་དཀའ་སྡུག་གཙང་སེལ་ཐུབ་རྒྱུའི་ཚབ་ལ། དཀའ་སྡུག་སྣོན་པ་མང་པོ་ཞིག་རྒྱ་མཚོའི་རྦ་རླབས་ནང་བཞིན་རྒྱུན་ཆད་མེད་པར་ཡོང་གི་ཡོད་པའི་དངོས་ཡོད་གནས་ཚུལ་དཔང་པོར་བཞག་སྟེ་ཐབས་ལམ་ཞིག་འཚོལ་སྒྲུབ་མཛད་པ་ནི། མི་རྣམས་ལ་རང་རྒྱུད་ན་ལྷན་སྐྱེས་སུ་ཡོད་པའི་བྱམས་པ་དང་བརྩེ་བ་དེ་དག་དུས་རྒྱུན་གྱི་འཚོ་བའི་ནང་ལ་བཀོལ་སྤྱོད་བྱ་ཐུབ་པ་ཡིན་ན། རང་ཉིད་ཀྱི་སེམས་ཁམས་ལ་དགེ་མཚན་གང་ཞིག་འབྱུང་གི་ཡོད་པ་དང། དེ་ལ་བརྟེན་ནས་རང་ལུས་ཀྱི་འཕྲོད་བསྟེན་ལ་ཕན་ཐོགས་ག་འདྲ་འབྱུང་གི་ཡོད་པ་དང། ལུས་སེམས་ཀྱི་འཕྲོད་བསྟེན་ཡར་རྒྱས་སུ་ཕྱིན་པ་ལ་བརྟེན་ནས་རང་གི་ནང་མི་བུ་ཕྲུག་ལ་ཕན་ཐོགས་གང་ཞིག་འབྱུང་ཐུབ་པ་དང། གྲོང་པ་ཁྱིམ་མཚེས་ལ་ཁེ་ཕན་གང་ཞིག་འབྱུང་ཐུབ་པ། རི་སྡེ་དང་གྲོང་ཚོ་ལ་ཕན་པ་བརྒྱུད་ནས་མིའི་སྤྱི་ཚོགས་ཧྲིལ་པོ་ལ་བྱམས་པ་དང་བརྩེ་བའི་ནུས་པ་བརྒྱུད་ནས་ཞི་བདེའི་ས་བོན་ངེས་ཅན་ཞིག་སྐྲུན་ཐབས་བྱ་རྒྱུ་དེ་དག་ནི་བདེ་བ་འདོད་མཁན་གྱི་མི་ཡིན་ནོ་ཅོག་གིས་ངེས་པར་དུ་བསྒྲུབ་དགོས་པའི་བླང་བྱ་ཉག་གཅིག་ཆགས་ཀྱི་ཡོད་པ་དེ་ད་རེས་ཀྱི་མི་ཚེའི་ལམ་སྟོན་ཆགས་ཀྱི་ཡོད།
དེ་རིང་ཞུ་རྩིས་བྱས་པ་དེ་ང་ཚོ་ད་ཤེས་ཡོན་གྱི་ཐོག་ནས་བྱམས་བརྩེ། བ་བས། མི་ལ་ངོ་སྤྲོད་བྱེད་ཡག་དང་བྱམས་བརྩེ་ཡར་རྒྱས་གཏོང་ཡག་དེ་ད་ཞེ་པོ་ཅིག་གལ་ཆེན་པོ་རེད་བསམ་དྲན་གྱི། འདི་ཆོས་པའི་སྐད་ཆ་མ་རེད། ཁོ་རང་མིའི་རང་བཞིན་ལྷན་སྐྱེས་ལ་བརྩེ་བ་ཟེར་ཡག་ཅིག་ཡོད་བསྡད་པ་དེ་ཉིད་ད། མིའི་མི་ཚེ་ནང་ལ་ཕན་ཐོགས་ཡོད་བསྡད་པ་ཅིག་གི་ངོ་སྤྲོད་བྱས་ནས་ཨ་ནི། དེའི་ད་ངོ་སྤྲོད་བྱས་ནས་ཨ་ནི་གང་ལྟར་བྱམས་བརྩེ་ཡར་རྒྱས་གཏང་དགོས་ཡག་དེ་དཔེ་གལ་ཆེན་པོ་རེད་ཤག། ད་དེ་སྤྱི་ཡི་འགྲོ་སྟངས་དེ་འདུག་སེ་བྱས་ད་མི་སྤྱི་པའི་ཆ་ནས། དེ་ནས་རིམ་པ་གཉིས་པ་འདི་དང། ཆོས་དད་ཡོད་མཁན་གྱི་མི་དེ་ཡིས་འདི་དང་ཆོས་ཆོས་སོང་བ་དེ་ཧ་ཅང་གལ་ཆེན་པོ་རེད། ཡེ་ཤུའི་ཆོས་པ་ཡིན་ན་ངས་ངོ་ཤེས་པའི་ཡེ་ཤུའི་ཆོས་པ་མང་པོ་ཡོད། དངོས་གནས་དྲང་གནས་ཀྱི་ག་རེ་ཟེར་རོ་པའི་ཀྱི་རང་བདེ་བློས་བཏང་ནས་པའི་གཞན་ཕན་སྒྲུབ་མཁན་མང་པོ་འདུག་ག་ཡེ་ཤུའི་ཆོས་པའི་ནང་ལ། ཁ་ཆེ་ཆོས་པའི་ནང་ལའང་འདུག་ག། ཧིན་དུ་ནང་ལའང་འདུག་ག། དཔེར་ན་ཕོ། རྒྱ་གར་ནང་ཆ་བཞག་ན་ད་ཁྲིད་ད་ག། དཔེར་ན། ཀལ་ཀ་ཏ་ལ་ཡ། མ་དར་ཊེ་རེ་སཱ། ད་ཁོང་ད་གཤེགས་ཚར་རེད། ད་ཁོ་རང་ད། ཨ་ནི་ཁོ་རང་གི་རྗེས་འཇུག་ད་འདི་ཚོ་གྲས་དེ། དངོས་གནས་ཅིག་གིས་དབུལ་ཕོངས་ཉམ་ཐག་ཚོ་ལ་ཡ་ད་ཞེ་པོ་ཅིག་གིས་ལྟ་རྟོག་བྱེད་ཀྱི་འདུག། ང་ཚོ་བོད་མིའི་གཞིས་ཆགས་ས་ཆ་དེ་ཚོ་གྲས་མང་ཆེ་ད་ས་ཆ་གཅིག་གི་གྲོང་གསེབ་ཁུག་ཀྱོག་ཁུག་ཀྱོག་ལ་ཡོད་རེད་དེ་ཚོ་ནང་ལ་ཡེ་ཤུའི་ཆོས་པ་ཨ་ནི་དེ་འདྲས་དང་གྲྭ་པ་དེ་འདྲས་ཀྱིས་གཅིག་སྨན་བཅོས་ཀྱི་ལས་ཀ་བྱེད་ཡག་སོ་རོ་ཡང་གཅིག་སློབ་གྲྭའི་ལས་ཀ་བྱེད་ཡག་སོ་རོ་འདྲས་མཐོང་ཡག་འདུག་ག། ང་རང་ཚོས་ཅིག་བླ་མ་དགེ་བཤེས་དེ་འདྲས་ཕལ་ཆེར་དེ་འདྲས་བྱེད་ཐུབ་མཁན་མི་ཤེས་ད་སྐབས་སྐད་ཡིག་དང་མང་པོ་ཅིག་གི་གནས་ཚུལ་དང་ང་ཚོ་ད་ཁ་ཁ་རེད་བཙན་བྱོལ་བ་ཡིན་ཙང་ཤེས་བྱས་ཙང་ཕལ་ཆེར་ཁག་པོ་རེད་ད་ཆ་དེ་འདྲས་ཡིན་དུས། ཆོས་ལུགས་དེའི་དེ་ནང་ལ་དངོས་གནས་རང། གཞན་ཕན་བསྒྲུབ་ནས་ཅིག་སྤྱི་ཚོགས་ཀྱི་ཞབས་འདེགས་བསྒྲུབ་ཡ། ཤེས་ཡོན་གྱི་ཞབས་འདེགས་བསྒྲུབ་ཡ། ཡེ་ཤུའི་ཆོས་པ་སྐབས་རེ་ཡང་ཅིག་ཆོས་ལུགས་སྤེལ་ཡག་གི་ལས་ཀ་དེ་འདྲའི་ཏོག་ཏོག་ཡོང་བསྡད་ཀྱི་ཡོད་ད་འདི་ཡང་འཛམ་གླིང་རྙོག་དྲ་ཡོང་གི་འདུག་ག་འདི་རེད་མ་གཏོགས་གཞན་དཔེ་མི་སྲིད་པ་ཡག་པོ་རེད་ཤག་དེ་འདྲ་ཡིན་དུས་དེ་འདྲའི་འདྲ་བའི་ཨ་མདའ་ཅིག་སྤྱི་ཚོགས་ཀྱི་ཞབས་འདེགས་སྒྲུབ་མཁན་ཆོས་པ་འདྲ་མི་འདྲ་དེ་གྱིས་དེ་གྱིས་སེམས་ཤུགས་དང་ལྷག་བསམ་སྙིང་སྟོབས་དེ་སོ་སོ་སོའི་ཆོས་ནས་བྱུང་བར་བ། ས་འདི་འདྲ་ཡིན་དུས། ཆོས་ལུགས་འདིའི་དེ་ཚང་མ་ལོག་དངོས་གནས་ཅིག་མི་ལ་ཡར་ཕན་གྱི་ཡོད་བསྡད་པ་དང། བྱམས་བརྩེ་སློབ་སྦྱོང་སྤྲད་ཀྱི་ཡོད་བསྡད་པ་དེ་གསལ་པོ་ཞིག་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚན་པ་གོང་མར་བསྟན་པ་དེ་ནི། མི་སྤྱི་ཡོངས་ཀྱི་དབང་དུ་བྱས་ནས་དགོངས་ཚུལ་གསེད་བཀྲོལ་མཛད་པ་ཞིག་ཡིན་ལ། དེའི་བྱེ་བྲག་ཏུ་གྱུར་པའི་ཆོས་ལུགས་གང་ཞིག་ལ་དད་མོས་བྱེད་མཁན་དེ། ལྷ་དང་དཀོན་མཆོག་གང་ཞིག་གི་རྗེས་འཇུག་པར་རློམ་མཁན་རྣམས་ཀྱིས་བསམ་གཞིགས་ངེས་པར་བྱ་དགོས་པ་ཙམ་ཞིག་ཀྱང་མིན་པར། གཞན་གྱི་དོན་ལ་དམིགས་པའི་བསམ་གཞིགས་དེ་དག་དངོས་སུ་ལག་ལེན་ལ་འགེལ་ཐབས་བྱ་རྒྱུ་དེ། ཅི་བས་ཀྱང་གལ་འགངས་ཆེ་བ་ཡིན་ཏེ། ཆོས་ལུགས་ཡིན་ནོ་ཅོག་གི་དམིགས་བྱ་གཙོ་བོ་དེ་ནི། གཞན་དོན་སྒྲུབ་རྒྱུ་དེ་ཡིན་པས། གཞན་དོན་སྒྲུབ་མཁན་དག་གིས་གཞན་དོན་གང་ཡང་མ་བསྒྲུབས་པར་སྡོད་ཐབས་བྱ་མི་འོས་པ་ཡིན་ཞིང། རྒྱུ་མཚན་དེ་འདྲའི་དབང་གིས། ནུབ་ཕྱོགས་ཀྱི་ཡེ་ཤུའི་ཆོས་ལུགས་པའི་ནང་དུ། འཛམ་གླིང་འདིའི་སྟེང་གི་ཡུལ་ལུང་སྐྱོ་ཤོས་དང། ནད་གཅོང་ཉམ་ཐག་མང་ཤོས་ཀྱི་ས་གནས་ཁག་ཏུ། རང་སྲོག་འཛེམ་མེད་ཀྱི་ངང་ལ་ཟས་གོས་དང་སྨན་བཅོས་འཕྲོད་བསྟེན། ཤེས་ཡོན་སོགས་ཕྱོགས་མང་པོ་ནས་གཞན་དོན་ལག་བསྟར་བྱེད་མཁན་ཧ་ཅང་མང་པོ་ཡོད་པ་དང། ཁ་ཆེ་དང། འཇིའུའི་ཆོས་ལུགས་པའི་ནང་དུ་ཡང་དེ་མཚུངས་ཡིན་པར་མ་ཟད། རྒྱ་གར་གྱི་ཕྱི་རོལ་གྲངས་ཅན་པ་དང་གཅེར་བུ་པའི་ཆོས་ལུགས་པ་དང་ཆོས་ཚོགས་མང་པོ་ཞིག་གིས་ཀྱང། ངན་སློང་ལ་ཟས་གོས་ཀྱི་གནང་སྦྱིན་འབོར་ཆེན་སྟོབ་པ་སོགས། ང་ཚོའི་མིག་མདུན་དུ་ཡོད་པའི་དཔེ་མཚོན་དེ་དག་དང་ཆ་འདྲ་བར། བོད་ཀྱི་ནང་པའི་ཆོས་ལུགས་པ་རྣམས་ཀྱིས་ཀྱང་དངོས་ཡོད་ལག་ལེན་གྱི་སྟེང་ནས་གཞན་དོན་ལ་བརྩོན་རྒྱུ་གལ་ཆེན་ཆགས་ཀྱི་ཡོད། ཡེ་ཤུའི་ཆོས་ལུགས་ཀྱིས་འཛམ་གླིང་གི་ཁྱོན་ཡོངས་ཀྱི་ནད་གཅོང་བདག་མེད་དྭ་ཕྲུག་འབོར་ཆེན་ལ་ཕན་པ་རླབས་ཆེན་བསྒྲུབས་པ་དང་མཉམ་དུ། ཡུལ་ལུང་དེ་དག་ཏུ་ཡེ་ཤུའི་ཆོས་ལུགས་སྤེལ་ནས། མི་རྣམས་ཀྱི་ཆོས་མགོ་བསྒྱུར་ཐབས་བྱེད་པ་དེ་དག་ལ་བརྟེན་ནས། དཀའ་ངལ་དང། རྙོག་དྲ་མང་པོ་ཞིག་ཀྱང་ཡོང་གི་ཡོད། ཡིན་ན་ཡང། ང་ཚོས་ཚིག་གཅིག་གི་ལམ་ནས་སྡོམ་ཚིག་གསལ་པོར་འཇོག་ཐུབ་པ་དེ་ནི། ཆོས་ལུགས་མི་འདྲ་བ་དེ་དག་གིས་གཞན་ཕན་ལ་བརྩོན་པའི་ལྷག་བསམ་དང། སྙིང་སྟོབས་དེ་དག་རང་རང་གི་ཆོས་ལུགས་ཉམས་ལེན་བྱེད་པའི་སྟོབས་ཀྱིས་ཡོང་གི་ཡོད་པའི་ཕྱིར་ན། ཆོས་ལུགས་དེ་དག་ཡོད་ཚད་མིའི་སྤྱི་ཚོགས་ལ་དགོས་མཁོ་ལྡན་པ་ཞིག་ཡིན། ལྟ་གྲུབ་ཀྱི་སྟེང་ནས་བཤད་ན། ཡེ་ཤུ་དང་ཁ་ཆེའི་ཆོས་ལུགས་གཉིས་འགལ་ཟླ་ལྟ་བུ་ཆགས་ཀྱི་ཡོད་པ་དང། རྒྱ་གར་གྱི་མུ་སྟེགས་པའི་གྲུབ་མཐའི་ནང་གསེས་ཀྱི་གྲངས་ཅན་ལྷ་མེད་པ་དང། རྒྱང་འཕེན་པ་ལ་སོགས་པ་བདག་དང་སྐྱེ་བ་ཕྱི་མ། ལས་འབྲས་སོགས་འདོད་པ་དང་མི་འདོད་པའི་ལྟ་གྲུབ་མི་འདྲ་བ་སྣ་ཚོགས་ཤིག་ཡོང་གི་ཡོད་ཀྱང། བྱམས་པ་དང་བརྩེ་བ་སོགས་ཐབས་ཀྱི་ཆར་གྱུར་པའི་བསླབ་བྱ་དེ་དག་བྱམས་པ་དང་བརྩེ་བ་སོགས་ཀྱི་བསླབ་བྱ་དེ་དག་ཉམས་ལེན་བྱ་ཐབས་དེ་རྦད་དེ་གཅིག་མཚུངས་ཆགས་ཀྱི་ཡོད་པ་ལྟར། ནང་པའི་བསྟན་པ་ལ་ཡང་ལྟ་གྲུབ་ཀྱི་ཆ་ནས་གྲུབ་མཐའ་སྨྲ་བ་བཞི་འབྱུང་བ་སོགས་མཐུན་པ་དང་མི་མཐུན་པ་དུ་མ་ཞིག་ཡོང་གི་ཡོད་ན་ཡང། རྟེན་ཅིང་འབྲེལ་བར་འབྱུང་བ་འདོད་པ་གཅིག་མཚུངས་ཆགས་ཀྱི་ཡོད་པ་དང། ལྷག་པར་དུ། བྱམས་པ་དང་བརྩེ་བ། སྦྱིན་པ་དང། བཟོད་སྒོམ་སོགས་ཀྱི་ཉམས་ལེན་དེ་དག་ནི། གནའ་རབས་ཙམ་ཞིག་མིན་པར། ད་ལྟའི་མིའི་སྤྱི་ཚོགས་ལ་ཤིན་ཏུ་དགོས་མཁོ་ལྡན་པ་ཞིག་ཡིན་ཕྱིར། ཐབས་བརྒྱ་ཇུས་སྟོང་གི་སྒོ་ནས། མི་རྣམས་ལ། བྱམས་པ་དང་བརྩེ་བའི་ཕན་རླབས་དང། ནུས་པ་གལ་ཆེན་ཡིན་པ་ཤེས་པའི་རྟོགས་སད་པ་ཆགས་ཐབས་ལ་བརྩོན་དགོས་པ་དེ་སྐབས་འདིའི་ལམ་སྟོན་ཆགས་ཀྱི་ཡོད། དེ་འདྲ་ཡིན་དུས། ལྟ་བ་འདྲ་མི་འདྲ་ཡོད་རེད། དཔེར་ན་ཁ་ཆེ་དང་ཡེ་ཤུ་བར་ལ་ལྟ་བ་མི་འདྲ་ཡོད། དཀོན་མཆོག་འདོད་པ་གཅིག་པ་རེད་འཇིག་རྟེན་བཀོད་པ་པོ་འདོད་པ་གཅིག་པ་རེད་དེ་ནང་གསེས་མི་འདྲ་ཡོད་རེད་དཔེར་ན་མུ་སྟེགས་པའི་གཞུང་ནང་ལ་ཆ་བཞག་ན། མུ་སྟེགས་པ་ཆད་པར་སྨྲ་བ་དང་རྟག་པར་སྨྲ་བ་རྟག་པར་སྨྲ་བ་ནང་ལ་ཡང་ཡང་ལྟ་གྲུབ་མི་འདྲ་མི་འདྲ་ཡོད་རེད་དེ་ཡིན་ནའི་ཕྱིར་ན་འོ་ད་ནང་གསེས་ཀྱི་ག་ག་དག་རེད་བདག་འདོད་པ་དང་འཇིག་རྟེན་བཀོད་པ་པོ་འདོད་པ་གཅིག་པ་ཡིན་ན་ཡང་ལྟ་གྲུབ་མི་འདྲ་མི་འདྲ་ཡོང་བསྡད་ཀྱི་འདུག་ག་ཚ་དེ་འདྲ་ཡིན་དུས་ལྟ་གྲུབ་ཀྱི་ཐོག་ནས་ད་ག་ན་ཞིག་བས་ན་ནང་པ་སངས་རྒྱས་པ་ཆ་བཞག་ན་ཆོས་ཐམས་ཅད་ལོག་ག་ས་ནང་པ་ཡོངས་རྫོགས་ལོག་གི་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ཡ་དེ་ལྟ་གྲུབ་འདི་རྩ་བ་ལ་བཞག་ནས། ཕུང་པོ་ལས་དོན་གཞན་པའི་རྟག་གཅིག་རང་དབང་བའི་བདག་མེད་ཟེར་ནས་ད་ནང་པ་ཡོངས་རྫོགས་ལ་གསུང་གི་ཡོད་རེད། ཡང་ནང་གསེས་ཀྱི་ཡང་བདག་མེད་པའི་དོན་དག་དེ་མི་འདྲ་མི་འདྲ་མི་འདྲ་མི་འདྲ་བྱས་ནས་གསུང་སྟངས་ཡོང་གི་འདུག་ནང་པ་རང་གི་ནང་ལོགས་ལ་ཡིན་ནའི་དེ་འདྲའི་གི་ཐོག་ནས་གྲུབ་མཐའ་བཞི་ཐོན་ཡོང་གི་ཡོད་རེད་བ་གྲུབ་མཐའ་བཞི་པོ་རེ་རེ་རེ་རེ་ནང་ལོགས་ལ་ཡང་ནང་གསེས་ཀྱི་མི་འདྲ་མི་འདྲ་མི་འདྲ་མང་པོ་ཐོན་ཡོང་གི་འདུག་བ་ས་ལྟ་གྲུབ་ཀྱི་ཐོག་ནས་མི་འདྲ་མང་པོ་ཞེ་པོ་ཅིག་ཡོང་བསྡད་གི་ཡོད་རེད་བ། ས་དེ་འདྲ་ཡིན་དུས། ལྟ་གྲུབ་ཀྱི་ཐོག་ནས་མི་འདྲ་བ། ཆོས་ལུགས་དེའི་ནང་ལོགས་ལ་ལྟ་གྲུབ་ཀྱི་ཐོག་ནས་མི་འདྲ་བ་ཞེ་དྲག་ཡོད་རེད་དེ། ཡིན་ནའི་དེ་ཚང་མ་ལོགས་ཀྱི་བྱམས་བརྩེ། ཅེས་ཡིན་ནའི་དཀོན་མཆོག་ལ་ད། འཇིག་རྟེན་བཀོད་པ་པོ་ཆ་བཞག་ན་འཇིག་རྟེན་བཀོད་པ་པོ་འདོད་མཁན་ཆོས་བརྒྱུད་ཆ་བཞག་ན། དཀོན་མཆོག་ལ་ཅིག་ཡིད་ཆེས་བྱས་ནས། ཨེ་ནི། བདག་ཟེར་ནས་པའི་རང་ལྟ། ཅེས་རང་ཉིད་གཅེས་འཛིན་གྱི་བློ་དེ་ཁོ་ཏོག་ཤུགས་ཆུང་གཏོང་ཡ་ཚང་མ་ལོགས་ལ་གཅིག་གྱུར་འདུག་ག། ས་དེ་འདྲ་ཡིན་དུས། ཨ་ནི། ལྟ་གྲུབ་མི་འདྲ་མི་འདྲ་དེ་དེ། ག་འདྲ་སེ་བྱུང་པ་རེད། ཨ། ན། འདས་པའི་ལོ་སྟོང་ཕྲག། གཉིས་གསུམ། ཕལ་ཆེར་བཞི། དེ་འདྲའི། ནང་ལ་ཡ་ད། ཡུལ་འདྲ་མི་འདྲ་ད། ཡུལ་ཟེར་བ་རེད་པས་ད་ག་འདྲ་འཛམ་བུ་གླིང་གི། གནས་ཨ་ནི་འདྲ་མི་འདྲ་ཅིག Middle East།

བྱ། དེ་འདྲ་ཡིན་དུས་ཨ་ནི། ལྟ་གྲུབ་འདྲ་མི་འདྲ་ཡོད་པ་དེ་ཡིན་ཏེ། སོ་སོ་སོ་སོའི་ས་ཁུལ་དེ་དང་དེ་ལ། གནམ་གཤིས། ཚ་གྲང། ཅིག་དེ་དང་འབྲེལ་ཏེ། ཅིག་ག་སོགས་རེད། མིའི། མི་ཚེ་སྐྱེལ་སྟངས། ལྟོ་གོས་འགྲོ་སྟངས་མི་འདྲ་མི་འདྲ་ཡོད་པ་ཡིན་དུས་ཨ་ནི། བསམ་བློའི་ཐོག་ལས་ཕྲན་བུ་ཕྲན་བུ་མི་འདྲ་ཡོད་པ་ཡིན་དུས་དེ་དང་འབྲེལ་ཏེ། ལྟ་གྲུབ་མི་འདྲ་མི་འདྲ་མི་འདྲ་ཅིག་བྱུང་བསྡད་པ་གསལ་པོ་རེད། དེ་ཐམས་ཅད་ཀྱི་དམིགས་ཡུལ་དེ་ཁོ། བསམ་པ་བཟང་པོ་བྱས་པ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།